ཧྥུ་ལོ་རི་ཏཱ་མངའ་སྡེའི་མཛེས་སྡུག་དང་ལྡན་པའི་མཚོ་ཁ་དེ་ལྟ་བུ་ཚུད་པའི་ཨ་མེ་རི་ཁའི་ས་ཁུལ་མང་པོ་ཞིག་མི་མེད་ལུང་སྟོང་ལྟ་བུར་གྱུར་ཡོད་པའི་སྐབས་དེར། ཨ་རིའི་སྲིད་འཛིན་ཌོ་ནལ་ཁྲོམ་མཆོག་ནས་ཨ་མེ་རི་ཁ་དེ་བཞིན་ཡོངས་སུ་སྒོ་བརྒྱབ་པའི་གནས་སྟངས་ནས་ལས་ཀར་ཕྱིར་ལོག་དགོས་རྒྱུ་དང། ཡེ་ཤུའི་འདས་ལོག་དུས་ཆེན་སྤྱི་ཟླ་བཞི་པའི་ཚེས་བཅུ་གཉིས་ཀྱི་གོང་དུ་ཨ་མེ་རི་ཁ་དེ་བཞིན་བསྐྱར་དུ་སྒོ་ཕྱེ་དགོས་རྒྱུ་ཡིན་ལུགས་གསུངས་ཡོད་པ་རེད། Our country is not supposed to be ང་ཚོའི་རྒྱལ་ཁབ་དེ་ནི་སྒོ་རྒྱག་རྒྱུ་དང་མ་འཚམས་པ་ཞིག་དང་མི་མང་ཚོ་ནི་ནུས་པ་དང་སྟོབས་ཤུགས་ལྡན་པ་ཞིག་ཡིན་པས་ཁང་པའི་ནང་དུ་བཀག་སྡོད་བྱེད་རྒྱུ་དེ་ནི་འདོད་པ་མེད་པ་ཞིག་དང་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ང་ཚོའི་དཔལ་འབྱོར་ལ་དོ་ཕོག་ཆེན་པོ་ཞིག་བྱུང་ཡོད་པས་རྒྱལ་ཁབ་ཀྱི་ལས་རིགས་ཁག་བསྐྱར་དུ་སྒོ་ཕྱེ་སྟེ་དཔལ་འབྱོར་ལ་གཏོར་བཤིག་ལས་སྐྱོབ་ཐབས་དགོས་ཀྱི་རེད་ཅེས་སོགས་གསུངས་ཡོད་པ་རེད། Closing it down། ཡིན་ན་ཡང་སྤྱི་འབངས་འཕྲོད་བསྟེན་ཐད་ཀྱི་མཁས་པ་ཚོས་སྲིད་འཛིན Donald Trump དང་ཕོ་བྲང་དཀར་པོའི་དགོངས་གཞི་དེ་ཚོ་ནི་ཉེན་ཚབས་ཅན་ཞིག་ལ་བརྩི་གི་ཡོད། སྤྱི་འབངས་འཕྲོད་བསྟེན་གྱི་ལས་རིགས་པ་དང་ང་ཚོ་ལྟ་བུ་ནད་ཡམས་ཐད་ཀྱི་སྨན་པ་ཚོས་མི་ཚོགས་དང་རྒྱང་སྡོད་བྱེད་བཅུག་རྒྱུ་དེ་ནི་ཧ་ཅང་གལ་འགངས་ཆེན་པོ་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད། ང་ཚོས་ཤེས་གསལ་ལྟར་བྱེད་ཕྱོགས་དེས་ཝུ་ཧན་དང་ལྷོ་ཀོ་རི་ཡ་སོགས་ཀྱི་ནང་ཕན་ཐོགས་བྱུང་ཡོད་པ་དང་ཡིན་ན་ཡང་ཨི་ཊ་ལི་གི་ནང་མི་ཚོགས་དང་རྒྱང་སྡོད་དགོས་པའི་བཀའ་ཁྱབ་ནན་པོ་ཞིག་བྱུང་ཐུབ་མེད་པས་ནད་ཡམས་འགོས་ཁྱབ་ཤུགས་ཆེ་བྱུང་བ་སོགས་གནས་ཚུལ་བྱུང་ཡོད་ཞེས་གསུངས་ཡོད་པ་རེད། འོན་ཀྱང་སྲིད་འཛིན་ཌོ་ནལ་ཁྲོམ་གཞུང་འབྲེལ་ལྷན་ཁང་གི་སློབ་སྟོན་པ་དང་གཞུང་འབྲེལ་མི་སྣའི་ནང་དུ་བསམ་ཚུལ་འདྲ་མིན་གནང་གི་ཡོད་པ་དང་དེ་ཡང་ཕོ་བྲང་དཀར་པོའི་དཔལ་འབྱོར་སློབ་སྟོན་པ་ལེ་རི་ཁུཌ་ལོ་གིས། Good public health also requires a good economy. སྤྱི་འབངས་ཀྱི་འཕྲོད་བསྟེན་ཡག་པོ་ཞིག་ཡོང་རྒྱུར་དཔལ་འབྱོར་གྱི་གནས་སྟངས་ཡག་པོ་ཞིག་ཀྱང་དགོས་ཀྱི་ཡོད། དེ་གཉིས་གཅིག་ལ་གཅིག་བརྟེན་ཞིག་ཡིན་རེད་གསུངས་ཡོད་པ་རེད། ཡང་དེའི་བར་ན་འཛམ་གླིང་འཕྲོད་བསྟེན་ལྷན་ཁང་ནས་ཨ་མི་རི་ཀ་དེ་བཞིན་ཏོག་དབྱིབས་ནད་ཡམས་དེའི་ཁྱབ་གནས་སྡུག་ཤོས་གཞན་ཞིག་ཏུ་འགྱུར་སྲིད་པ་རེད་ཅེས་ཉེན་བརྡ་བཏང་ཡོད་པས། འཛམ་གླིང་འཕྲོད་བསྟེན་ལྷན་ཁང་ནས་ད་དུང་མི་ཚོགས་དང་རྒྱང་སྡོད་བྱེད་རྒྱུ་དེ་གལ་འགངས་ཆེན་པོ་ཡིན་པ་གསུངས་པ་དང་དུས་མཚུངས། ནད་ཡམས་འགོས་རྒྱུ་སྔོན་འགོག་བྱ་ཐབས་དེ་གཅིག་པོ་ཞིག་མ་ཡིན་པར་དེའི་ཐོག་ལ་ད་དུང་ནད་རྟགས་ཐོན་པའི་དོགས་པ་ཡོད་པ་མི་ཚོར་བརྟག་དཔྱད་བྱེད་དགོས་རྒྱུ་ཤུགས་ཆེ་རུ་བཏང་བ་དང་ནད་རྟགས་ཡོད་པ་དང་ནད་པར་གྱུར་ཟིན་པའི་མི་ཚོ་ཟུར་འཇོག་གིས་གཞན་དང་འབྲེལ་བ་ཡོངས་སུ་བཀག་པ་དང་ཁོང་ཚོ་དང་འབྲེལ་བ་བྱུང་བ་ཚོ་ལ་བརྟག་དཔྱད་དང་ཟུར་འཇོག་བྱེད་དགོས་རྒྱུ་སོགས་ནི་ཧ་ཅང་གལ་འགངས་ཆེན་པོ་ཡིན་པར་ནན་བརྗོད་མུ་མཐུད་གནང་གི་ཡོད་རེད་ཅེས་གསུངས་འདུག།